རེད་སོང་ཨ། བྱས་ན་ཁོ་དེ་འདྲའི་རྟོག་པ་འདི་ནས་ག་ཚོད་དེ་ལ་དེ་ད་ཡོད་དུས་ད་དཔེར་ན་ད་སྔོན་པོ་འཛིན་པའི་མིག་ཤེས་དེ་ལ་སྔོན་པོ་སྣང་བ་དེ་སྔོན་པོ་རེད་མ་རེད། གསེར་འཛིན་མིག་ཤེས་ལ་ཁ་སང་རྟ་ས་རྟ་ང་ར་བ་གསེར་འཛིན་མིག་ཤེས་ལ་གསེར་སྣང་བའི་སྣང་བ་དེ་དེ་ནི་ག་རེ་རེད་གསེར་མ་ཡིན་པ་ལས་ལོག་པ་ལོག་པར་ཟེར་ན་ག་ཡི་ལོག་པ་ཨ་སྣང་ཟེར་ན། ལོག་པ་སྣང།

ཨ་ཡེ་མ་རེད། འདི་ན་འགའ་ཡང་ཤིང་གིས་ཕོངས་མི་སྲིད་པར་འགྱུར་འདི་ལྟ་ས་འདི་སླེབས་པ་རེད། ཤིང་དུ་མི་ཤིང་རྣམ་རྟོག་པའི་བློ་གང་ན་ཡོད་པ་དེ་ན་ཤིང་ཡོད་པར་འགྱུར་བས། འགའ་ཡང་ཤིང་གིས་ཕོངས་པ་མི་སྲིད་པར་འགྱུར་རོ་དེ་འདྲ་དེ་ན་འགྲོ་བ། དེ་ཡིན་ན་ཡིན། སྣང་བ་དེ་ཡོད་རེད་བ། ཨ་ནི་བྱས་ན་དེ་རི་གསེར་དུ་འཛིན་མཁན་གང་ཟག་དེ་ལ་གོལ། གསེར་དུ་སྣང་བ་ཁོ་རང་ལ་ཡོད་རེད་མ་གཏོགས་གསེར་དུ་སྣང་བ་གཞན་དག་ལ་ཡོད་མ་རེད་བ།